ཐུགས་ཁུར་ཆེན་པོ་ཞེ་པོ་གནང་དགོས་རེད། ཨ་ནི་དམིགས་བསལ་གྱིས་ད་ལྟ་ང་ཚོ་རང་ཚོ་གི་ད་འཕྲོད་བསྟེན་ཐོག་ལ་ང་རང་ཚོ་གི་སེམས་རྒྱུད་དང་དེ་སྐོར་ལ་ཨ་ནི་རིན་པོ་ཆེ་གིས་ད་བཀའ་སློབ་མང་པོ་གནང་དགོས་རེད། ཨ་ནི་ད་ག་ནང་བཞིན་གྱི་ད་སྨན་སྐོར་ལ་ད་འདུག་སེ། རིན་པོ་ཆེ་གིས་ད་སྨན་དང་འབྲེལ་བའི་སྐོར་དེ་འདྲ་སེ། ད་འཕྲོད་བསྟེན་དང་འབྲེལ་བའི་དེ་འདྲའི་སྐོར་ལ་མང་པོ་གསུང་ཡོད་རེད། བྱས་ཙང་ད་ངེད་ཀྱི་ང་ཚོ་དེ་གསོ་བ་རིག་པའི་གི་ད།

སྙིང་རྗེ་ཆེན་པོས་རྩོད་ལྡན་སྙིགས་མའི་ཞིང་བཟུང་ནས་སྨོན་ལམ་ཆེན་མོ་ལྔ་བརྒྱ་དག་པད་དཀར་ལྟར་བསྔགས་མཚན་ཐོས་ཕྱིར་མི་ལྡོག་སྟོན་པ་ཐུགས་རྗེ་ཅན་ལ་གུས་ཕྱག་འཚལ། ད་དེ་རིང་ང་ཚོ་རྒྱལ་སྤྱིའི་བོད་ཀྱི་གསོ་བ་རིག་པའི་བགྲོ་གླེང་ཚོགས་ཆེན་གསུམ་པ་འདི་ལ་ཡང་གོ་སྒྲིག་ལྷན་ཚོགས་ནས་བཀའ་ཕེབས་པ་ནང་བཞིན་དགའ་བཞིན་སྤྲོ་བའི་ཐོག་ནས། འོ་ད་སོ་སོའི་གི་བསམ་ཚུལ། སོ་སོའི་གི་བརྗོད་བྱ་དེ་དང་འབྲེལ་བའི་ཐོག་ནས་མཐོང་ཚུལ་མྱོང་བ། འོ་ད་དེ་ག་འདྲའི་བྱུང་ཡོད་མེད་རྣམ་པ་ཚོ་ལ་ཡང་བསམ་ཚུལ་བརྗེ་ལེན་བྱེད་རྒྱུའི་གོ་སྐབས་བྱུང་བ་འདི་དངོས་གནས་ང་རང་གི་ངོས་ནས་གོ་སྐབས་བཟང་པོ་ཅིག་ལ་བརྩི་གི་ཡོད་ཨེ་ནས་གོ་སྒྲིག་ལྷན་ཚོགས་ཡོངས་རྫོགས་ལ་ཡང་ཐུགས་རྗེ་ཆེ་ཞུ་ཡ་ཡིན།

ང་ཚོ་མར་ལ་གསལ་བཤད་བྱེད་ཐུབ་ས་རེད། ད་རྒྱུས་ཡོད་མཁན་ཚོ་ལ་རྒྱུས་ཡོད་རེད་དེ་ཡིན་ནའང་ད་ང་ཚོ་དེ་ལ་ཨ་ནི་སློབ་ཕྲུག་མང་པོ་ཞུགས་ཡོད་པ་ཡིན་ཙང་ད་སྟབས་བདེ་བ་ཅིག་དང། དེ་འདྲས་ཅིག་གི་ཐོག་ནས་རྣམ་པ་ཚོ་ལ་གསལ་བཤད་ག་འདྲ་ཞུ་ཐུབ་ཀྱི་ཡོད་ན་བསམ་པ་དེ་འདྲས་ཅིག་གིས་གཙོ་བོ་བསམ་བློ། རྨང་གཞི་དེ་འདྲ་ཅིག་གི་ཐོག་ནས་ད་མ་ད་རེས་ཀྱི་བརྗོད་གཞི་འདི་བང་བསྒྲིགས་པ་ཡིན། གཅིག་བྱས་ན། རྣམ་པ་ཚོ་ལ་ཕན་ཐོགས་ཡོད་སྲིད་པ་རེད་ད་ང་རང་གི་ངོས་ནས་འབད་རྩོལ་བྱེད་ཡས་དེ་གོ་བདེ་པོ་ཅིག་དང། ཏོག་ཙམ་ལག་ལེན་ལ་ཐེབས་ཡས་ཅིག་རྣམ་པ་ཚོ་ལ་བྱུང་ན་བསམ་པ་འདྲ་བོ་བསམ་ཚུལ་དེ་འདུག་ཟེར། ཁོང་རྣམ་པ་ཨིན་ཇི་བོད་སྐད་གོ་གི་རེད་པ་ལགས། གོ་གི་འདུག་འོ་ཡ་ད་ཡག་པོ་བྱུང། འོ་དེ་ན་ངའི་དེ་ཨིན་ཇི་སྐད་ཆག་ཏོ་དེ་རྒྱུགས་སྤྲོད་མི་དགོས་པ་ཡག་པོ་བྱུང་སོང། ད་དེ་ནས་ཐོག་མར་ངས་མར་བརྗོད་གཞི་མར་བཀྲམ་ཡོང་དུས་འཆི་བ་ལ་དོ་སྣང་དགོས་པའི་རྒྱུ་མཚན། དུས་རྒྱུན་འཆི་བ་དང་འབྲེལ་བའི་བློ་སྦྱོང། འཆི་བ་ཤེས་པའི་སེམས་སྡུག་གི་བརྒྱུད་རིམ། ལུས་སེམས་འཇིག་སྟངས།

ད་འཆི་བ་ལ་དོ་སྣང་དགོས་ཡས་ཟེར་དེ། དེ་རིང་ཁ་སང་ཆོས་ཀྱི་ཐོག་ནས་བཤད་པ་ཡིན་ན་ད་འཆི་བ་ལ་དོ་སྣང་དགོས་ཀྱི་ཡོད་པ་འདི་གཞིར་བཞག་རེད་བ། ཡིན་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཡང་ད་འཆི་བ་ལ་དོ་སྣང་བྱེད་དགོས་ཡས་ཅིག་ཆགས་བསྡད་འདུག་དེ་ག་རེ་ཟེར་ན། དཔེར་ན། ནུབ་ཕྱོགས་ཀྱི་རིག་གཞུང་དང་དེང་སང་གི་རིག་གཞུང་ནང་ལོགས་ལ་ཡ། ད་ལམ་ལུགས་ནང་ལ་འཆི་བ་སྐོར་སྐད་ཆ་བཤད་ཡོང་དུས་ད་དེ་མ་བཤད་ད་དེ་ཞེད་སྣང་རྩིས་བྱས་དེ་སྐོར་དེ་ཕ་གར་སོག་རེད་གཡུག་བཞག་ཡ་ཅིག་དང་དེ་ལས་ཕར་གཡོལ་འགྲོ་ཡ་ཅིག་ང་ཚོ་གི་དེ་ལམ་ལུགས་འདྲ་པོ་དེ་དར་ཁྱབ་ཆེན་པོ་ཞེ་དྲག་རེད་ཅིག Fashion གི་ཅིག་ལུགས་སྲོལ་འདྲ་པོ་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དེ་ཡིན་ཙང་ད་དེ་ཆོས་ཁས་ལེན་ན་འདྲ་མ་ལེན་ན་ཡང་འདྲ་དེ་འདྲས་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་བ། ཡང་ཆོས་པ་གཅིག་གི་ངོས་ནས་འཆི་བའི་སྐོར་ལ་བསམ་བློ་མ་བཏང་པ་ཡིན་ན་ནི་ད་དང་པོ་ཁོ་རང་ནས་ད་ང་ཚོ་ངེས་འབྱུང་གི་ངེས་འབྱུང་གི་བློ་སྦྱང་ས་གི་གཞི་ཚེ་མི་རྟག་ཟེར་དེ་ཚོ་ནས་ད་སྔོན་འགྲོ་གི་ཉམས་ལེན་ཆད་འགྲོ་གི་ཡོད་རེད། བྱས་ཙང་ངས་ཆོས་སྒོ་ལ་ཞུགས་མཁན་གཅིག་ཡིན་ན་ཡང་རེད་དེ་མིན་གྱི་སྤྱི་ཚོགས་གཅིག་གི་ནང་ལོགས་བསམ་བློ་བཏང་པ་ཡིན་ན་རེད་ང་ཚོའི་འཆི་བ་ལ་དོ་སྣང་དགོས་ཀྱི་འདུག་ཟེར་ཨོ་དེ་ཞུ་ཡ་དེ་གཙོ་བོ་འདུག་ཟེར་ཡོད། ད་དེའི་རྒྱབ་ལྗོངས་ཅིག་ཞུས་པ་ཡིན་ན། སྤྱི་ལོའི་སྔོན་གྱི་ད་ལོ་ཚད་དེ་ཚོ་ངའི་དེའི་ནང་མེད་དེབ་དེའི་ནང་ཡོད་རེད་ལ་སྤྱི་ལོའི་སྔོན་གྱི་དུས་རབས་བདུན་པ་ཚོའི་དེ་བ་ལ་ཡ། Mortalis། ཟེར་གྱི་ཚིག་ཅིག Greece གྱི་ཚིག་ཅིག་རེད་ཤག་དེ་ཤི་བའི་རང་བཞིན་ཅན་ཟེར་ཚིག་དེ་དོན་དག་དེ་དེ་ཡིན་པ་རེད། ད་དེའི་ཚིག་དེ་ཨ་ནི་བེད་སྤྱོད་བྱས་ནས་དེའི་ཚིག་དེ་གིས་ད་ག་རེ་བྱེད་ཀྱི་འདུག་ཟེར་ན། ཨ་ནི་འཆི་བར་ཤེས་མཁན་འདི་སྲོག་ལྡན་ནང་ནས་མི་གཅིག་པོ་རེད། བྱས་ཙང་མི་འདི་ཨ་ནི་རང་འཆི་བར་ཤེས་མཁན་གྱི་སྲོག་ལྡན་ཅིག་ཡིན་པ་ཡིན་ཙང་སྲོག་ལྡན་ཀུན་གྱི་ནང་ནས་རྣམ་དཔྱོད་ཡག་ཤོས་དེ་ཨ་ནི་མི་འདི་རེད། ད་དེའི་ཁྱད་ཆོས་གླེང་བའི་ཆེད་དུ་དེ་ནས་དེའི་ཚིག་དེ་བེད་སྤྱོད་གཏང་གི་ཡོད་རེད་ཟེར། ཨོ་དེ་འདྲས་བྱས་གསུང་གི་འདུག། ད་དེ་ནས་སྤྱི་བཏང་གི་ང་ཚོ་ལམ་ལུགས་ནང་ལོགས་ལ་ད་འཆི་བ་སྐོར་ཞེ་དྲག་གླེང་གི་ཡོད་མ་རེད་ད་དམིགས་བསལ་ཨམ་རྗེ་དང་དེ་འདྲ་ཡིན་ན་དམིགས་བསལ་རེད་བ་མ་གཏོགས་སྤྱི་ཚོགས་ཁྲོད་དུ་འཆི་བ་འདི་ཞེ་དྲག་གླེང་གི་མི་འདུག་བ། ཨ་ནི་འཆི་བ་འདི་ཅིག་ཕར་གཡོལ་ཨེ་ཐུབ་འདྲ་བོ་དེ་འདྲ་ཅིག་གི་ཐོག་ནས་གླེང་གི་ཡོད་མ་རེད། ད་སྔན་ཆད་ཡིན་ན Greece ཀྱི་དེ་ང་ལ་འཇར་མན professor ཅིག་ཡོད་ཁོང་དེ་འཆི་བ་སྐོར་ལ་དཔེ research བྱས་རྒྱོག་ཅིག་རེད་དེའི་ཐོག་ལ་ཡ professor ཐོན་རྒྱོག་ཅིག་རེད་ཁོང་ང་གཉིས་ཚོགས་པ་མང་པོ་གཏམ་བཤད་མཉམ་པོ་བྱས་ཨོ་དེ་ཁོང་གིས་གསུང་གི་འདུག་ཨ་ནི Greece ནང་ལ་སྔན་ཆད་ཀྱི་ལུགས་སྲོལ་ལ་སྨན་པ་གི་ནད་པ་དེ་འཆི་བར་ཤེས་ཚར་ཡོང་དུས་ཨ་ནི་སྨན་པ་གི་འགན་འཁུར་གི་མ་རེད་ཟེར་ཨོ་དེ་གསུང་གི་འདུག། ད་ཁོ། བཅོས་ཡས་ཀྱི་ཐབས་ལམ་ཡོད་ཡོད་ཀྱི་བར་དུ་སྨན་པས་འགན་བྱས་དེ་ནས་སྨན་པ་གི་གཡུག་བཞག་ཡས་འོ་དེ་འདྲ་ཞིག་གསུང་གི་འདུག་དེ་བྱས། ཡིན་ན་ད་དེ་རིང་ཁ་རྩང་གི་དུས་རབས་འདི་བརྗེ་པོ་བརྒྱབ་ནས། ནུབ་ཕྱོགས་དང་དེང་རབས་ཀྱི་སྨན་གྱི་ལམ་ལུགས་ནང་ལ་ཡ་འཆི་བ་ལ་དོ་སྣང་བྱས།

དེས་ན་ད་ང་རང་ཚོ་གི་དེ་ལྷག་པར་གྲོང་གསེབ་ཁག་དང་ཤར་ཕྱོགས་ཀྱི་ད་ཆེས་ནང་ཆོས་དང་འབྲེལ་བའི་རིག་གཞུང་དེའི་ནང་ལ་ཡ་ནི་འཆི་བ་ལ་དོ་སྣང་དགོས་ཡས། དོ་སྣང་དགོས་པ་ཙམ་དུ་མ་ཟད་ཨ་ནི་རང་རང་སོ་སོའི་རྒན་རབས་མེས་པོ་དེ་ཚོ་འཆི་བ་ཡང་མཐོང། ནམ་ཞིག་ན་སོ་སོའི་ཕ་མ་ཡང་འཆི་བ་ཡང་མཐོང། དེ་སྒང་མཚམས་ནས་ད་སོ་སོའི་འཆི་བའི་སྐབས་ལ་ག་འདྲ་ཞིག་བྱེད་དགོས་ཀྱི་ཡོད་མེད་འདྲ་དེ་ཉམས་མྱོང་འདྲ་ཁོ།

དེ་ནས་ད་ཆོས་ཚོགས་ཆོས་ཕྱོགས་ཀྱི་ངོས་ནས་ཡང་འཆི་བ་ལ་དོ་སྣང་དགོས་པ་དེ་ད་ད་ལྟ་འདི་ངས་འདི་པར་འདི་འདི་ཕལ་ཆེར་ཝ་ར་ཎ་སི་མཆོད་རྟེན་ནང་གི་པར་ཡིན་ས་ཡོད་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས་མི་ཚེའི་བརྒྱུད་རིམ་འདི་གཟིགས་ཡོང་དུས་ད་འཆི་བ་འདི་གཟིགས་པ་རེད་བ་ད་འཆི་བ་གཟིགས་ཡོང་དུས་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཐུན་མོང་ལྟར་དུ་བྱས་པ་ཡིན་ན་ད་བློ་ཆོས་སུ་འགྲོ་བ་ཆོས་ལ་ཡང་དོ་སྣང་ཡོང་ཡས་ཀྱི་རྐྱེན་འདྲ་བོ་ཅིག་འཆི་བ་དང་ན་བ་དེ་ཚོ་མཐོང་པའི་སྐབས་ལ་དེ་འདྲའི་གི་ངེས་འབྱུང་གི་བསམ་བློ་འཁྲུངས་བཞག་པ་ཅིག་རེད། ད་དེའི་ཆ་ནས་ང་ཚོའི་ནང་ཆོས་ནང་ལ་ཡང་འཆི་བ་ལ་དོ་སྣང་དགོས་པའི་རྒྱུ་མཚན་གཙོ་བོ་དེ་ག་རེ་ཟེར་ན། འཆི་བ་ལ་དོ་སྣང་དང་དེ་ཡི་གནས་སྟངས་དང་མྱོང་ཚོར་ག་འདྲ་ཡོད་མེད་སྐོར་ལ་གང་ཐུབ་ཀྱི་རྒྱུས་ལོན་བྱེད་དགོས་གང་ཡིན་ཟེར་ན། འཆི་བ་ནི་མི་ཚེའི་ཆ་ཤས་དང་དེ་ལས་གཡོལ་ཐབས་མེད་པའི་རྒྱུ་མཚན་གཉིས་ཀྱིས་ཡིན། ད་དེ་ང་ཚོས་འཆི་བ་འདིའི་སྐད་ཆ་བཤད་གི་མིན་ད་ཟེར་ལབ་པ་ཡིན་ན་འཆི་བ་འདི་ང་ཚོ་དང་ཁ་བྲལ་བཏང་ཐུབ་གི་ཡོད་ན་ང་ཚོས་དེའི་སྐོར་མ་བཤད་ན་ཏག་ཏག་རེད་བ། དེ་བཏང་ཐུབ་གི་ཡོད་མ་རེད། དེ་མི་ཚེ་གཅིག་གི་ད་མཐའ་མཇུག་གི་བྱ་བ་ཞིག་ཆགས་བསྡད་ཡོད་རེད་དེ་མཚམས་རྒྱུ་མཚན་གཉིས་ཀྱི་ཐོག་ནས་ང་ཚོ་དེ་ལ་དོ་སྣང་བྱས་ན་ལྡབ་གཅིག་གིས་ཡག་གི་ཡོད་རེད། དེ་ཨ་ནི་གདོང་ལེན། རྒྱུས་ལོན་བྱས་ན་འཆི་བ་ལ་གདོང་ལེན་བྱེད་སྟངས་དང་ཨ་ནི་དངངས་སྐྲག་ཆུང་བ་དང་བག་ཡོད་ལྡན་པ་སོགས་ཞི་བདེའི་ངང་ནས་འཆི་ཐུབ་པའི་དགེ་མཚན་ཡོད། ད་དེའི་ཁྱད་པར་ཞེ་པོ་འདུག་དཔེ་ཆ་ནང་ད་ང་ཚོ་དེ་འཆི་ཁ་སྡུག་བསྔལ་བར་དོའི་ཉམས་ལེན་འདྲ་བོ་ད་དུས་ཚོད་ཡོད་དུས་སྐབས་རེ་བྱེད་ཀྱི་ཡོད་རེད་དེ་ད་དྲང་པོ་ཞུས་པ་ཡིན་ན་ཡག་ཤོས་ཅིག་ལ་སྔོན་མ་ང་ཚོ་སིང་ག་པུར་ལ་འགྲོ་དུས Roller Coaster འདུག་བ། དེའི་རྩེད་མོ་རྩེ་ས་དེ་ན་དེ་ཡང་ད་འདྲེ་གི་ཁང་པ་ཡིན་པ་བྱས་དེའི་ནང་ལོགས་ཡར་འཛུལ་འགྲོ་ས་ཅིག་འདུག Universal ག་རེ་ཟེར Universal Stadium ཟེར་དེ་འདྲས་ཅིག་ད་རྩེད་མོ་རྩེ་ས་ཆེན་པོ་ཅིག་འདུག་ད་དེའི་ནང་ལ་ད་ད་ང་ཚོ་འགྲོ་རེད་བ། དེ་དུས་དེ་ནས་ང་ཚོ་བར་དོའི་སྐོར་ལ་ཡ་སྦྱང་མཁན་དང་ད་ཉམས་ལེན་འདྲ་བོ་ཏོག་ཙམ་བྱེད་མཁན་མི། གུས་བརྩི་བྱས་ཡོད། ཨེ་དེ་ཆ་ཚང་ང་ཚོ་དེའི་ནང་ལ་ཁྲིད་པ་ཡིན་ཆེད་དུ་དེ་འདྲེ་ཁང་དེ་ནང་ལ་ཡ། དེ་སོ་སོའི་ཡིན་ན་ཡང་དང་པོ་ད་སོ་སོའི་དེའི་ནང་འཛུལ་གི་ཡོད་ར་དེ་རྫུན་མ་ཡིན་པ་ཧ་གོ་གི་ཡོད་རེད་ང་རང་གི་མི་ལ་སློབ་ཁྲིད་བྱེད་གི་ཡོད་རེད་དེ་ཁོང་ཚོ་ཡི་དེ་ཡོད་རེད་ཡང་ང་རང་ཡང་ཅིག་བག་ཚ་ཚ་འདྲ་བོ་ཅིག་ཡོད་ཚད་ངས་དེ་ནས་ཡོང་གི་འདུག།

དེ་ལས་གཡོལ་ཐབས་མེད་ཡོང་དུས་དེ་དང་ཇི་ཙམ་སེམས་ཉེ་བ་དེའི་ཚོད་ཀྱིས་ད་ནི་ཅིག་བག་ཡོད་ཡོང་ཡས་ཅིག་ཡོང་ངེས་དེ་ཏན་ཏན་ང་ཚོ་རེ་བ་རེ་བ་བརྒྱབ་ས་ཡོད་ས་རེད་བསམ་གྱི་ཡོད་རེད། ད་དེ། དེ་ནས་དུས་རྒྱུན་འཆི་བ་དང་འབྲེལ་བའི་བློ་སྦྱོང། ད་འཆི་བ་ལ་འཆི་བ་ཡོད་རེད་ཟེར་བསམ་བློ་བཏང་ཡ་མ་ཡིན་པ་ད་འཆི་བ་འདི་ང་རང་ཚོ་མཉམ་པོ་ཚུར་གོམས་འདྲིས་བྱེད་ཡ་དེ་དེ་ག་རེ་རེད་འདུག་ད་དེ་ང་རང་གི་མི་ཚེ་ནང་ལོགས་བསམ་བློ་བཏང་ན་རང་རང་སོ་སོ་ལ་སྡང་ས་ཅིག་ཡོད་ར་ང་ཚོའི་མི་ཚེ་ནང་ལོགས་ལ་ཆགས་པ་དང་སྡང་བ་གཉིས་འདི་དཔེ་མི་ཚེ་ནང་དཀའ་ངལ་སྤྲད་གི་ཡོད་ར་ལྷག་པར་དུ་དེ་ནས་སྡང་བ་གི་རིགས་འདི་སྡང་བ་ཟེར་ན་ལམ་སང་ཁོང་ཁྲོ་ཟ་ཡ་གཅིག་པོ་མ་ཡིན་པ། གང་ལྟར་ང་རང་ཚོ་གི་མི་འདོད་ས་གི་གཞི་བྱས་ང་དེ་ལས་མི་དགོས་ང་འདི་མི་དགོས་ཟེར་ཡ་བྱས་སྡང་ས་བྱས། དེ་དཔེ་སེམས་ནང་ལོགས་དཀའ་ངལ་སྤྲད་གི་འདུག་ཨ། ཨེ་དེ་ཡིན་དུས་འཆི་བ་འདི་ཡང་སྡང་བའི་གནས་གཅིག་རེད་ང་ལ་མི་འདོད་པའི་གནས་གཅིག་རེད་ཁོ། ཡིན་ནའང་དེ་སྡང་བ་འདི་ག་ལས་བྱས་ནས་ཚུར་སྡང་བ་འདི་དགྲ་བོ་རང་ལ་བརྩི་རྒྱུ་མ་ཡིན་པ་བྱས་སྡང་བའི་གནས་འདི་ག་ལས་ག་ལས་སེམས་དང་ཉེ་བོ་བྱས་གྲོགས་པོ་འདྲ་བོ་བྱས་བཟོ་ཡ་ལས་དེའི་ཐབས་ཤེས་བཏང་ཡས་འདི་ང་ཚོ་དཔེ་གནད་འགག་རེད། བྱས་ཙང་ང་རང་གིས་བསམ་བློ་བཏང་ཡས་འདི། དུས་རྒྱུན་འཆི་བ་དང་འབྲེལ་བའི་བློ་ཁོ་སྦྱངས་ནས། འབྱོངས་འགྲོ་ཡས་ཀྱི་ཚད་འདྲ་བོ་འདི་འཆི་བ་ལ་ཞེ་དྲག་ཞེད་སྣང་མེད་པ། ད་ཅིག་ལོ་ཚོད་དང་གནས་སྟངས་གང་ཅིའི་ཐད་ནས་ད་ང་རང་འཆི་བ་འདི་འཆི་རྒྱུ་ནི་རེད་བསམ་བསམ་འདྲ་བོ་ཅིག་ཕར་ཉེ་བོ་ཆགས་ཡས་འདི། དེའི་གནད་འགག་ཅིག་རེད་བྱས། ད་དེའི་གནད་འགག་འདི་ལ་ད་ང་ཚོའི་ནང་ཆོས་གཞུང་ནས་ནི་ཚེ་མི་རྟག་འཆི་བར་ངེས་པ་ནམ་འཆི། ཆ། ནམ་འཆི་ངེས་མེད་གསུམ་དེ་ད་དུས་རྒྱུན་དུ་བློ་སྦྱོང་སྐབས་ལ་ཉམས་ལེན་གནང་གི་ཡོད་རེད། ད་དེའི་བློ་སྦྱོང་གསུམ་པོ་གི་བང་རིམ་དེ་གསུམ་གི་གལ་ཆེན་འདྲ་བོ་དེ། དང་པོ། མི་ཚེ་མི་རྟག་པར་ཤེས་པས་མི་ཚེ་བཟང་ངན་ག་འདྲ་ཡོད་ན་ཡང་འགྱུར་བ་གཏོང་རྒྱུ་ཡོད་པ་དང། དེ་དཔེ་ང་ཚོ་གནད་འགག་རེད། སྤྱིར་བཏང་གི་ང་ཚོ། Depress། ཡོད་མཁན་སེམས་ཞུམ་ཡོད་མཁན་སེམས་ནད་ཡོད་མཁན། དཀའ་ངལ་ཁག་དེ་ངས་འཇོན་གི་མ་རེད་ངས་ཐུབ་གི་མ་རེད་གནས་ཚུལ་དེ་ལ་འགྱུར་བཅོས་གཏང་ཡ་ཡོད་མ་རེད་བསམ་མཁན་གྱི་བློ་ཅིག་འདུག་བ་དེ་ལ་ད། འཆི་བ་མི་རྟག་པའི་གོམས་འཁྲིད་དེ། མི་རྟག་པའི་སྒོམ་ཁྲིད་དེ་དཔེ་ཕན་ཐོགས་རེད། མི་རྟག་པ་ཟེར་ཡ་འདི། སྡུག་བསྔལ་བདེན་པ་ངོ་སྤྲོད་གཅིག་པོ་བྱེད་ཡ་མིན་པ་ཁྱོད་ལ་སྡུག་བསྔལ་ཡོད་རེད་ད་ཟེར་དེ་གཅིག་པོ་ངོ་སྤྲོད་བྱེད་ཡ་མིན་པ་ཕ་གི་ལ་སེམས་ཤུགས་སྤར་ཡ་ཅིག་འདུག་བ་ཨོ། ཁྱོད། བཟང་པོ་ནས། ངན་པ་ལ་ཡང་འགྱུར་སྲིད་གི་རེད་ད། བཟང་པོ་ངན་པ་འདི་ཡང་བཟང་པོ་ལ་བསྒྱུར་བཅོས་བཏང་ཡ་ཡོད་རེད་ད་ག་རེ་ཡིན་ན་འགྱུར་སྲིད་པ་ཞིག་རེད་ཟེར་དེའི་སྤོབས་པ་སྐྱེས་བྱས་ཡོང་གི་འདུག་བ་དེའི་དུས་དང་པོ་དེ་ཚེ་མི་རྟག་པ་འདི་ལ་ཅིག་སྡུག་བསྔལ་གཅིག་པུ་གི་བསམ་ཚུལ་ཚོར་སྣང་གཅིག་པུ་མ་ཡིན་པ་ང་ལ་གོ་སྐབས་ཡོད་པའི་ཚོར་སྣང་ཅིག་ཡང་སེམས་སྤོབས་ཅིག་སྐྱེས་ཐུབ་གི་ཡོད་པ་དེ་མཚོན་གི་འདུག་དེ་ནས་གཉིས་པ་འཆི་བར་ཤེས་པས་འདོད་རྔམ་གྱིས་གཏན་དུ་རང་འདོད་སྒྲུབ་པའི་བསམ་བློ་ལྡོག་པ། ད་ང་འཆི་རྒྱུ་རེད་བསམ་པ་ཞིག་དཔེ་ཆ་བཞག་ན་ངས་ངོ་ཤེས་པ་ར་ཤི་ཡ་གི་དཔེ་ཚོང་པ་ཕྱུག་པོ་ཅིག་ཁོ་ཟ་ཁང་དཔེ་མང་པོ་ཡོད་རེད་གནའ་སྔ་མོ་ར་ན་དང་ནེ་པལ་གྱི་ར་ན་ཟེར་མཁན་ཅིག་འདུག་བ་དེ་ཚོ་མཉམ་པོ་ལ་རྒྱུགས་ནས་སྟག་མང་པོ་བསད་བཞག་ད་དེའི་འགྱོད་པ་འདྲ་བོ་བྱས་ཁོ་སྟག་སྲུང་སྐྱོབ་གི་འཛམ་བུ་གླིང་ལ་ལས་ཀ་མང་པོ་བྱས་ཡོང་གི་ཡོད་རེད། ད་དེའི་ཐོག་ནས་ད་རེས་ཞོར་ཙམ་ཞུས་པ་ཡིན་ན་ཁོ་ང་ལ། སྟག་ལ་གནོད་སྐྱོན་འགྲོ་མཁན་མང་ཆེ་བ་ཅིག་ཁྱེད་རང་ཚོ་བོད་དང་ཧི་མ་ལ་ཡའི་འདི་ཚོ་རེད་ད་ཟེར་ཁོ་ལ་ཡིག་ཆ་དང་དེབ་དཔེ་མང་པོ་བསྟན་ཡོད་རེད། ཨོ། ད་ཁོ་ད་ལོ་བརྒྱད་ཅུ་དགུ་བཅུ་རེད་དེ་ཁོ་ལ་ད་བསམ་བློ་ཅིག་ཡོད་པ་ལ་གང་ཡིན་ཡོད་མ་རེད། ད་ཁོ་ང་རང་གི་དེ་སུ་ངོ་ཤེས་པ་ཡིན་ཏེ་ངས་ཅིག་ཕན་ཐོགས་ན་བསམ་པ་ཅིག་བྱུང་སོང་སྟེ་ཁོ་ང་ཕན་ཐོགས་ཐུབ་མ་སོང་ཁོ་ཁོ་རང་མི་ཕྱུག་པོ་ཡིན་དུས་ད་ཁོ་རང་ཅིག་འདུག་བ་དེ་བསམ་བློ་དེ་ལོ་བརྒྱད་ཅུ་གྱ་གསུམ་ལ་ཕེབས་ཚར་རེད་ད་ཁྲག་ཤུགས་མཐོན་པོ་ཆགས་དེ་ནས་འཛམ་བུ་གླིང་ལ་དེ་ལ་ཟ་ཁང་རྒྱག་གི་ཡིན་དེ་ལ་རྒྱག་གི་ཡིན་ཟེར་དུས་པ་གང་ཡིན་དེ་ཡིན་ཡོད་མ་རེད། འོ་ད་དེ་འདྲའི་གི་དཀའ་ངལ་ཅིག་དང་ཁོ་རང་གི་གཟུགས་པོ་དེ་མི་འཁྱོག་ཡས་གཉིས་དེ་གཟུགས་པོའི་གནས་སྟངས་གཉིས་དེ་ཚུར་བལྡབས་ཡོང་དུས་ད་སེམས་ནང་ལོགས་དེ་སུ་ཅིག་དཀའ་ངལ་ཅིག་འདུག་དེ་ཙང་ང་ཚོ་འདི་ག་རེ་ཟེར་ན་འཆི་བར་ངེས་པ་ཟེར་ང་ཚོ་ཤི་རྒྱུ་ཡིན་པ་ཧ་གོ་ཚར་ཡོང་དུས་ད་ཞེ་པོ་ཞེ་པོ་ཅིག་སྒྲུབ་དགོས་ཡས་ཟེར་མི་འདུག་གང་ཐུབ་ཐུབ་ཅིག་སྒྲུབ་འདང་ཚད་ཅིག་སྒྲུབ་ད་མི་ཚེ་ནང་ལོགས་ལ་བཅས་སུ་ཞབས་ཕྱི་ཞུ་ཞུ་སྐོར་དྲན་ན་ཡང་ད་ཞུ་ན་མ་གཏོགས། ད་ལྟ་རྒྱུད་གཅིག་གི་ནང་ཡོད་རེད་གདུལ་བྱ་ལོང་ཡོད་སྙམ་པའི་ལེ་ལོ་ཡི་ཀློང་དུ་མ་གྱུར་རྩར་ཤུགས་ཆུང་བ་གང་ཟེར། ལོང་ཡོད་ཟེར་ང་ལ་སང་ཉིན་ཡང་དུས་ཚོད་ཡོད་གནངས་ཉིན་ཡང་དུས་ཚོད་ཡོད་ཟེར་དེ་འདྲ་ཅིག་ཡོད་རེད་བ་དེའི་ལེ་ལོ་འདི་ལྡོག་འགྲོ་གི་འདུག་ཟེར། ཨོ་ད་ག་རེ་ཟེར་ན་འདོད་རྔམ་གྱི་རང་འདོད་སྒྲུབ་ཡས་ཀྱི་བསམ་བློ་འདི་ལྡོག་ཐུབ་པ་ད་གསུམ་པ། འཆི་བའི་རྐྱེན།

དེ་འདྲ་ཅིག་ལ་གོ་རྒྱུ་ཡིན་ས་རེད་བསམ་པ་འདྲ་ཅིག་ཚོར་གི་འདུག་ད་དེ་འཆི་བ་ང་ཚོ་ག་རེ་ཟེར་ན་འཆི་བ་དང་འབྲེལ་བའི་བློ་སྦྱོང་བྱེད་ཚད་མི་རྟག་པ། འཆི་བར་ངེས་པ་འཆི་རྐྱེན་ངེས་མེད་གསུམ་ལ་ད་དོ་སྣང་བྱེད་དགོས་ཡས་དེ་ཆགས་འགྲོ་གི་འདུག་དེ་ནས། ད་ངས་འདི་ག་རེ་ཟེར་ན་ངས་འདི་ལྡི་ལི་སླེབས་དུས་ཀམ་པུའུ་ཏར་འདིའི་ནང་ལོ་གཅིག་སྐྱོན་བྱས་གི་ད་ཆ་ཚང་ཞིག་ཚར་ཐུབ་མ་སོང་དེ་ཡི་གེ་འདི་ཚོ་ཆེ་རུ་བཟོ་དགོས་བསམ་སོང་ཐུབ་མ་སོང། ད་གསུམ་པ་འདི་འཆི་བ་ཤེས་པའི་སེམས་སྡུག་གི་བརྒྱུད་རིམ་ཟེར། ད་འདི་གལ་ཆེན་པོ་ཅིག་རེད་བསམ་གི་འདུག་ང་རང་ཚོ་ད་སྨན་ཞབས་པ་ཡོད་རེད་ཨམ་ཆི་ཡོད་རེད་དེ་ང་ཚོ་ཆོས་པ་གི་གྲལ་གང་ད་ང་ཚོ་མི་འཆི་འགྲོ་མཁན་དང་འཆི་ཟིན་པ་གི་མགོ་ལ་མང་པོ་འགྲོ་དགོས་ཀྱི་ཡོད་རེད་ད་བླ་མ་འདྲ་གཅིག་གི་མིང་གཅིག་ཡོད་དུས་ད་འདི་འདྲ་འགྲོ་དགོས་ཀྱི་རེད་ད་དེ་ཚོ་གི་བརྒྱུད་རིམ་ཐོག་ནས་ད་མི་གཅིག་འཆི་འགྲོ་མཁན་ལ་གནས་སྟངས་འདྲ་བོ་འདི་ག་འདྲ་འདྲ་གཅིག་འདུག་བསམ་པ་དེ་སོ་སོའི་སྡོམ་ཚིག་ཅིག་བརྒྱབ་པ་ཡིན་དེ་ནང་འཐུས་པ་ཡོད་རེད་མ་འཐུས་པ་ཡང་ཡོད་རེད་ད་ད་ལྟ་འདི་ད་ང་ཚོ་གཅིག་ནད་པ་འགྲམ་ལ་འགྲོ་དུས་སྨན་ཞབས་པ་ཡིན་ན་རེད་སྨན་པ་ཡིན་ན་རེད་བླ་མ་ཡིན་ན་རེད་སུ་ཡིན་ན་དེའི་སེམས་ཁམས་འདི་ཚོ་ང་ཚོ་མཁྱེན་དགོས་འདི་གལ་ཆེན་པོ་རེད་ཤག། ཚུར་ཕྱོགས་འདི་ལ་དཔེ་ཆ་ཅིག་ཡོད་རེད་བ། དཔེ་ཆ་འདིས་འདི་འདི་བྱེད་དགོས་ཟེར་བཀའ་གནང་གི་ཡོད་རེད། ཚུར་ཕྱོགས་འདིར་ནད་པ་ཅིག་ཡོད་རེད་ནད་པ་འདི་ལ་སེམས་ཁམས་ཅིག་ཡོད་རེད་ཁོ་རང་གི་ག་རེ་ཡོད་མེད་ཅིག་དེ་གཉིས་འདི་ཕྱོགས་གཉིས་སུ་མ་ལྷུང་པའི་ཐོག་ནས་ཁོ། ཁ་སྤྲོད་བྱས་ཏེ་གནད་འགག་རེད་འདུག་ཨ། ད་ནད་པ་འདི་ཕར་གྲོངས་འགྲོ་གི་ཡོད་དུས། ཁོ་ཡར་བཀྱགས་མར་བཀྱགས་ཚུར་ལ་བཞག་གཡས་ལ་བཞག་གཡོན་ལ་བཞག་ཟེར་ཏེ་བཀའ་ལུང་རང་གཙོ་ཆེ་པོ་བྱས་ནས་དེ་ཡང་ཁོ་པར་དཀའ་ངལ་ཡོད་རུང་བ་དེ་རང་མ་ཡིན་པ་བྱས། ཡང་ཁོ་ཁོ་རང་རང་གི་འདོད་མོས་ལྟར་དུ་ཡང་མ་ཡིན་པ་དེ་ལ་ང་ཚོ་གྲོགས་དན་བྱས་ནས་ཡང་དཔེ་ཆ་དེ་ཚོ་ནང་ག་རེ་ག་རེ་འདུག་ཟེར་དེ་མ་ཤེས་འདི་གནད་འགག་ཆེན་པོ་རེད་བྱས། ད་དེ་ཡོང་པ་ལ། དེ་ནས་ཕར་ཕྱོགས་ཀྱི་སེམས་ཁམས་ཀྱི་བརྒྱུད་རིམ་དེ་མཁྱེན་དགོས་ཀྱི་འདུག་བ། དེ་ཡིན་དུས་ད་དང་པོ། ད་གཙོ་བོ་སྨན་པ་དེ་ཚོ་ནི་ཐུགས་མཁྱེན་མཁྱེན་པ་རེད། ད་ཁྱོད་རང་ད། ད་ན་ཚ་དེ་གིས་ཁྱོད་བཏང་ས་མ་རེད་ད་ན་ཚ་དེས་ཁྱེད་རང། འཆི་བ་ལ་ཐུག་འགྲོ་ས་རེད་ཟེར་དུས་དེ་ངོས་ལེན་བྱེད་ཀྱི་མི་འདུག་བ། པས་ཁོ་རང་ངོས་ལེན་བྱེད་མ་ཐུབ་པ་བྱས་ང་ཤི་གི་རེད་ཟེར་ནས་ངོས་ལེན་བྱེད་ཐུབ་ཀྱི་ཡོད་མ་རེད། ངོས་ལེན། མི་ཐུབ་པའི་སེམས་ཁམས་གཅིག། ད་དེའི་ཕ་རོལ་དེ་ལ་དེ་ནས་ཁོང་ཁྲོ་ལངས་ནས་ད། ཁྱོད་རང་ཤི་འགྲོ་གི་རེད་ཟེར་མཁན་དེ་ཨམ་ཆི་དེ་ལ་ཡང་ཁོང་ཁྲོ་ཟ། ནད་གཡོག་དེ་ལ་ཡང་ཁོང་ཁྲོ་ཟ་སོ་སོའི་ཁྱིམ་མཚེས་གྲོང་རོགས་ག་ས་ག་ལ་ཁོང་ཁྲོ་གི་ངེས་པ་མེད་པའི་ཁོང་ཁྲོ་ཅིག་ཟ་ད་དེ་འདྲའི་དཀའ་ངལ་ཡོང་གི་འདུག་ད། ད་དེའི་ཕ་རོལ་ལ་དེ་ནས་ཐབས་ལམ་འཚོལ་ཡས་ཀྱི་སྐད་ཆ་དྲིས་ཡོང་གི་རེད་ད་ད་མོ་བརྒྱབ་ན་དགའ་གི་འདུག་བ་བླ་མ་ལ་མཆོད་ན་དགའ་གི་འདུག་བ་ཚེ་ཐར་བཏང་ན་དགའ་གི་འདུག་བ་ད་གཤག་བཅོས་བཏང་ན་དགའ་གི་འདུག་བ་གློ་བ་མཆིན་པ་ག་རེ་བྱས་ན་དགའ་གི་འདུག་ཟེར་དེའི་ཐབས་ལམ་འཚོལ་ཡས་ཀྱི་ཁོ་དཔེ་ཚོར་ཤུགས་དྲག་པོ་བྱེད་ཀྱི་འདུག་ང་ད་དེ་ནས་དེའི་ཕ་རོལ་ལ་ད་སེམས་སྡུག་ཡོད་རེད་ད། དེ་ནི་སེམས་ཞུམ Depress ད་ཅིག་རེད་མ་སོང་ད་དེ་ཚོ་སྐབས་ལ་ཆོས་འདི་དངོས་གནས་ད་ཕན་ཐོག་ཞེ་དྲག་རེད་སེམས་སྡུག་དང་སེམས་ཞུམ་སྐབས་དེ་བ་ལ་ཡ་དེ་ནི་ད་ཅིག་ད་ནི་མ་འདོར་དུས་རེ་ཡོང་གི་རེད་དེ་ད་གང་ལྟར་ཆོས་འདི་དེ་ཚོའི་སྐབས་ལ་དེ་ནི་སྨན་ཞབས་པ་ཡིན་ན་ཡང་ང་བླ་མ་མ་རེད་ད་ང་གྲྭ་པ་མ་རེད་ད་ཟེར་ཡ་མ་ཡིན་པ་དེ་ཚོ་སྐབས་ཐོག་དེ་ལ་དངོས་གནས་དགོས་ས་རེད་བསམ་བསམ་ཡོད་ན་ཁྱེད་རྣམ་པ་གི་ཡང་གསུངས། དེ་ནས་ད་སུ་ཡོད་ན་འདི་བེད་སྤྱོད་བཏང་ཡང་དེ་རེད་བྱ་སེམས་ཞུམ་པ། དེ་ནས་གང་མཚམས་ནས་ད་ང་ཤི་གི་རེད་བསམ་པ་འདི་ངོས་ལེན་བྱས་ད་བརྒྱུད་རིམ་དེ་ཚོའི་བརྒྱུད་ནས་ངེས་པ་ཡོད་མ་རེད་དེ་ཡིན་ན་ཡང། ཆོབ་ཆོབ་འདྲ་པོ་དེ་འདྲས་ཅིག་ངས་འགྲོ་གི་ཡོད་རེད་དེ་ཡིན་ཙང་དེ་ནས་ངོས་ལེན་བྱས། ད་ངོས་ལེན་ངོས་ལེན་བྱས་པའི་རྗེས་ལ་དེ་ནས་ཞེད་སྣང་གི་སེམས་ཁམས་ད་ཅིག་ཞེད་ནས་ད་ང་ཤི་ནས་ད་དམྱལ་བར་ལྷུང་གི་མེད་འགྲོ་ག་བར་འགྲོ་གི་མེད་འགྲོ་ལྷག་པར་དུ། ཆོས་ཁས་མི་ལེན་མཁན་འདི་ལ་དཔེ་དེ་འདྲ་བོ་གི་ཞེད་སྣང་འདུག་ཁོ་ཚོ་ལ། མི་ཚེ་འདི་གློག་བསད་པ་ནང་བཞིན་ནག་ཆིལ་ལེར་བཏང་པ་འདྲ་བོ་ཅིག་གི་ཚོར་སྣང་ཞིག་ཡོང་གི་ཡོད་ས་རེད། འོ་དེ་འདྲས་ཀྱི་ནུབ་ཕྱོགས་ཀྱི་འདི་ཆོས་ཁས་མི་ལེན་མཁན་དེ་ཚོ་ལ་སྐབས་རེ་ཞེད་སྣང་ཐེབས་ལ་འདུག་ད་ཆོས་ཁས་ལེན་མཁན་ཅིག་ལ་ཞེད་སྣང་ཡོད་པ་ལ་ཐབས་ལམ་ཅིག་ཡང་ཡོད་རེད་པ་ཁོ་རང་གི་ཡིད་ཆེས་བྱེད་ས་དེ་ལ་ཐབས་ལམ་ཅིག་ལབ་ཡ་འདུག་ཡང་ཁོ་ཕ། མི་འདྲ་ཡིན་ན་ཕར་ལྷོད་ཆགས་ཡ་ཅིག་ཡོང་གི་འདུག་ད་དེའི་ཁྱད་པར་ཞེ་པོ་འདུག་འོ་ད་དེ་འདྲ་ཡིན་ཙང་སེམས་ཁམས་དེ་འདྲའི་ཞེད་སྣང་གི་སེམས་ཁམས་ཡོང་གི་ཡོད། ཆོས་དཔོན་སྨན་པ་ཉེ་འབྲེལ་རྣམས་ཀྱི་སེམས་ཁམས་དེ་དག་དང་བསྟུན་ནས་སློབ་གསོ་དང་རྒྱབ་སྐྱོར་བྱེད་དགོས་ད་དེ་གནད་འགག་ཆེན་པོ་ཞེ་པོ་རེད་ཤག་སྐབས་དེ་དུས་ད་སུ་ཡོད་ན་ཡང་ཁོར་ཡུག་དེའི་གཡས་གཡོན་ལ་དེའི་རྗེས། ད་དེ་ནས་ལུས་སེམས་འཇིག་སྟངས་ཟེར་དེ་རེད་ལ། ད་དེ་ལ་ཨ་ནི་ད་ཚི་ཨ་ཟི་ཀ་ཀ། ད་དེ་ལ་ཡི་གེ། ཨོ་ད་དེ་ལ་ངས་དེ་བཅོས་ཐུབ་མ་སོང་དགོངས་འགལ་མེད་པ་བྱེད། འབྱུང་བ་ལྔ་ཡི་ཐིམ་རིམ་དང་རླུང་ལྔ་ཡི་ཐིམ་རིམ་དང་དཀར་ལམ་དམར་ལམ་ནག་ལམ་འཆར་ཚུལ་ཟེར་ཡ་གི་ད་ཕྱི་ནང་གི་ཐིམ་རིམ་དེ་འདྲ་ཡོང་གི་ཡོད་རེད། ད་དེ་ནི་རང་ཉིད་འཆི་བའི་གི་ནད་ཐེབས་པ་ནས་དེ་ནས། ནག་ལམ་ཆད་པའི་བར་གྱི་དེ་ནས་རྣམ་ཤེས་ནམ་མཁའ་ལ་ཐིམ་ཟེར་ད་དཔེ་ཆའི་ནང་ལོགས་ཐོན་ཡོང་གི་ཡོད་རེད་དེའི་བར་དོ་དེ་ལ་ག་རེ་ཟེར་ན་འཆི་ཁ་སྡུག་བསྔལ་གྱི་བར་དོ་ཟེར་གི་ཡོད་རེད་ད་དེའི་བརྒྱུད་རིམ་དེ་ངེས་པ་མེད་རེད་ཡང་མིན་སྐར་མ་གཅིག་ཡིན་སྲིད་གི་རེད་དེ་ནས་ལོ་གཉིས་གསུམ་བཞི་ཡིན་སྲིད་གི་རེད་བྱས་ཙང་དེའི་བརྒྱུད་རིམ་དེ་འཆི་ཁ་སྡུག་བསྔལ་གྱི་བར་དོ་དེ་རེད། ད་འབྱུང་བ་ལྔ་ཡི་ཐིམ་རིམ་ཡོང་དུས་ས་ཁམས་ཆུ་ལ་ཐིམ་པའི་སྐབས་ལ་ཡང་དེ་ནས་ད།

བསྡད་ས་ཡང་མ་རེད། ཡང་ན་ནད་ཆེན་པོ་གཅིག་གི་ཐེབས་ནས་ང་རང་སེམས་འཁྲུག་འགྲོ་ཡ་ཡོད་རེད་བ་དེ་ཚོའི་སྐབས་ལ་ད་ཉམས་ལེན་གྱི་སེམས་འདི་བདག་པོ་རྒྱབ་ཡ་བྱས། འོ་དེའི་གནད་འགག་ཡོད་པ་ཡིན་ཙང་དེའི་ཐིམ་རིམ་འདི་ངེས་པར་དུ་མཁྱེན་དགོས་ཡ་གཅིག་རེད། ད་ཐིམ་རིམ་ནང་ནས་ད་ས་ཁམས་ཆུ་ལ་ཐིམ་པའི་སྐབས་ལ་ས་ཀྱི་ཁམས་འདི་ང་རང་ཚོ་ད་ལྟ་ས་ས་རང་མཚན་པ་སྐད་ཆ་མ་ཡིན་པ་ང་ཚོའི་གཟུགས་པོའི་ནང་གི་ལྗིད་ཚད་སྟོབས་ཤུགས་དེ

སྐམ་པོ་ཆགས་ནས་དེ་ལྦུ་སོབ་འདྲ་ཅིག་དོན་ཡོང་མཁན། དེ་ནས་མདངས་གཙོ་བོ་དེ་ལུས་ཀྱི་བཀྲག་མདངས་བྱས་ང་ཚོ་འདུག་བ་དེ་སྐྱོར་འགྲོ་ཡས་དེ་དེ་བྱས། དེ་ནས་མེ་ཁམས་རླུང་གི་རླུང་ལ་ཐིམ་པའི་སྐབས་སུ་ད་གཟུགས་པོ་གི་དྲོད་ཡོལ་ནས། ད་ཀམ་པར་ཕལ་ཆེར་གསུམ་བཞི་བརྩེགས་ཏེ་བརྒྱབ་ན་ཡང་ད་རྐང་པ་དང་ལག་པའི་སྣེ་འདྲ་བོ་ད་ཕྱོགས་གཞན་ལས་རྩ་ནས་དྲོད་ཁུག་ཡས་མེད་པ་འོ་དེ་ཡིན་དུས་དེ། མེ་ཁམས་རླུང་ལ་ཐིམ་པའི་རྟགས། དེ་ནས་རླུང་ཁམས་རླུང་ནམ་མཁའ་ལ་ཐིམ་པའི་སྐབས་ལ་ཡང། རླུང། སེམས་ལ་རྣམ་ཤེས་ལ་ཐིམ་པའི་སྐབས་སུ་དེ་ནས་དབུགས་དེ་ནད་པ། ལྟག་པ་དགྱེ། དགྱེ་བྱས་དབུགས། ཕྱི་ལ་ཕར་ལ། བཏང་བ་ལ་ནང་ལ་འདྲེན་མི་ཐུབ་ནས། རླུང་ཕར་ལ་ཤོར་ནས། ཧཱ། ཧཱ། དེ་ནི་ཡར་ལ་རྩ་ནས་སླེབས་མི་ཐུབ་ནས་ད་དེ་འདྲས་ཡོང་གི་འདུག་བ། ད་དེ་འཐེན་མི་ཐུབ་དུས་དེ་ནི་མིག་དེ་ཚོ་ཡར་གྱེན་འགྲོ་ཡས།

དེང་སང་ད་ལྟ་ང་ཚོ Sense of Organs རེད་བ་ལ་ད་དེའི་དབང་པོ་གཟུགས་ཅན་པ། དབང་པོ་གཟུགས་ཅན་དེ་གའི་དེ་ཁོ་ལ་གནོད་སྐྱོན་མ་ཤོར་བར་དུ་ང་ཚོ་ཐུན་མོང་གི་ལྟ་བཞག་ཅིག་ཡོད་རེད་རིང་པོ་ཡིན་ན་རིང་པོ་དམར་པོ་ཡིན་ན་དམར་པོ་མཐོང་བསྡད་ཡས་བྱས། ད་གང་འཚམས་ནས་དེ་ཚོ་སྐྱོན་ཤོར་དེ་ཚོ་འབྱུང་བ་དེ་ཉམས་གུད་ཆགས་ཡོང་དུས་དེ་ནས་མེད་རྒྱུ་ཅིག་མཐོང་བསྡད་ཡས།

ད། སྲོག་རླུང། སྲོག་རླུང་འགག་པའི་གི་དེ་ནས་མྱོང་ཚོར་དང་མེ་མཉམ་འགག་པའི་གི་མྱོང་ཚོར། རླུང་གྱེན་རྒྱུ་འགག་པའི་མྱོང་ཚོར་ཐུར་སེལ་འགག་པའི་མྱོང་ཚོར་ཁྱབ་བྱེད་ཀྱི་རླུང་འགག་པའི་མྱོང་ཚོར། གང་ལྟར་རུང། ད་གང་ལྟར་ང་རང་ཚོ་སྨན་གཞུང་ནང་ལོགས་ཡོང་གི་ཡོད་རེད་གསང་སྔགས་ཀྱི་རྒྱུད་སྡེའི་ནང་ལོགས་ཡོད་པའི་ཨ་ནི་ནང་གི་རླུང་ལྔ་གི། འདི་ཉམས་ཡོང་དུས་དེ་ནི་གཟུགས་པོའི་ནང་གི་བྱེད་ལས་གང་ག་ཉམས་དེ་མི་མ་གྲོངས། གྲོངས་ཚར་བའི་རྗེས་ལ་གཡས་ལ་བཞག་གཡས་ལ་བཞག་པ་ཡིན་ན་ཁྲག་གང་ག་གཡས་ལ་རྒྱུག་ཡོང་དུས་གཟུགས་པོ་སྟོད་གང་ག་ལ་ཁྲག་མེད་པ་ཆགས་འགྲོ་གི་འདུག་བ་དེ་དེ་ནི་རླུང་ཁྱབ་བྱེད་ཀྱི་རླུང་འགག་ཡོང་དུས་ཁྲག་དེ་བཀྲམ་མ་ཐུབ་པའི་རྟགས་གཅིག་དེ་རེད་བ། དེ་ཡིན་དུས་ནུབ་ཕྱོགས་ཀྱི་སྨན་པ་དེ་ཚོ་གིས། འཆི་ལྟས་དེ། མཐོང་བའི་འཆི་ལྟས་དེ་འཆི་རྟགས་དེ་ཡོད་རེད་མ་གཏོགས་མྱོང་བའི་འཆི་རྟགས་དེ་ང་ཚོར་ཡོད་མ་རེད། ཁོ་ཤི་མཁན་དེ་གི་མྱོང་རེད་དེ་ཁོ་ལ་འགྲེལ་བཤད་བྱ་ཡས་སུ་གང་མེད་ཁོ་འགྲོ་ཚར་བ། ཡིན་ན་ད་ང་རང་ཚོ་མཐོང་བའི་ཤི་བ་གི་རྟགས་གཅིག་ཡོད་པ་དེ་འགྲེལ་བཤད་བྱ་གི་འདུག་དེ་ནང་ལོགས་ད་ཁྱབ་བྱེད་གི་རླུང་དེ་ཚོ་འགག་ཡོང་དུས་དེ་འདྲ་རེད་དཔེར་ན་མེ་མཉམ་གི་རླུང་འགག་ཡོང་དུས་ཕོ་བ་གི་ཟས་འདོད་མི་ཡོང་པ་དང། ཨ་ནི་ཐུར་སེལ་གི་རླུང་ཡོང་དུས་ད་ནི་བཤང་གཅི། ལས་དག་པོ་བརྒྱབ་མ་ཐུབ་པ་དེ་འདྲས་ཀྱི་གནད་འགག་ཅིག་ཡོད་རེད་ད་དེའི་ནང་ནས་གཙོ་བོ་དེ་དེ་ཚོ་གི་འབྱུང་བ་དེ་ཚོ་མ་གཅིག་འཁྲུག་ཡོང་དུས་ད་དཀར་ལམ་དང་དམར་ལམ་ནག་ལམ་ཟེར་ཡ་དེ་ད་གལ་ཆེ་ས་ཅིག་རེད་ད་དེ་འདྲས་དཔེར་ན་འདི་ཁྱེད་རྣམ་པ་ནང་ལོག་ལ་ག་རེ་ཟེར་མཚམས་མཚམས། གཟུགས་པོ་སྐྱོ་བོ་བྱས་ནས་སྨུག་ཐོམ་བརྒྱབ་མྱོང་མཁན་ཁ་ཤས་ཡོད་མདོག་ཁ་པོ་རེད་ང་སྨུག་ཐོམ་དེ་འདྲ་བརྒྱབ་མྱོང་ཡོད། ཨོ་དེའི་སྐབས་ལ་ད་དེ་ཚོ་ཤར་ཡས་འདྲ་པོ་འདྲ་པོ་ཅིག་ཤར་ཡོང་གི་འདུག་བ་ད་དང་པོ་དཔེར་ན་ང་ཚོ་མགོ་ཅིག་ཐུག་པ་ཡིན་ན་ཁྲ་ཆེམ་ཤར་ཡོང་གི་འདུག་བ་དམར་ཐིག་འདྲ་ཤར་ཡོང་གི་འདུག་བ Comic དེ་ཚོ་ནང་ལོག་མགོ་ཅིག་རྡུང་རྒྱག་བྲིས་ན་སྐར་མ་ཁ་ཤས་བྲིས་ནག་པོ་བྲིས་གི་འདུག་བ་ཨོ་ད་དེ་གས་དེ་དཀར་ལམ་འཆར་སྟངས་ཀྱི་རྟགས་དང་ནག་ལམ་འཆར་སྟངས་ཀྱི་རྟགས་ཅིག་ཡིན་ས་རེད། འོ་དེ་འདྲ་རེད། ད་དེ་འདྲའི་ད་གཟུགས་པོ་གི། Physical། གདོས་བཅས་ཕུང་པོ་དེ་ཉམས་གུད་ཆགས་ཡོང་དུས། དེ་ནི། སེམས་ཀྱི་ནང་ལོགས་ལ་ཡ། དེ་ནི་སྐབས་རེ་དམར་ཆེམ་ཆེམ་ཆེམ་ཆེམ། དམར་ཆེམ་ཆེམ་ཆེམ་ཆེམ། དེ་མཚམས་མཚམས་ལ་ནག་ལྷམ་ལྷམ། དཀར་པོ་བྱས་དཀར་ཤག་ཤག་ཤག་ཤག་ནག་ལྷབ་ལྷབ་ལྷབ་ལྷབ་ད་དེ་འདྲས་འཆར་གི་ཡོད་ས་རེད་ང་ཚོ་དྲན་མེད་ཐོར་འགྲོ་མཁན་དེ་དེ་འདྲ་ཤར་གི་འདུག་ཨ། དེ་གང་མཚམས་ནས་དེ་ནི། ད་རྒྱུད་ཀྱི་དགོངས་པ་ལྟར་དུ་བྱས་པ་ཡིན་ན་སྤྱི་བོར་ཕ་ལས་ཐོབ་པའི་ཐིག་ལེ་དཀར་ཆ་དང་དེ་ནས་ལྟེ་བར་མ་ལས་ཐོབ་པའི་ཁམས་དམར་ཆ་གཉིས་འདི་དེ་ཚོ་འབྱུང་བ་འཁྲུགས་པའི་རྐྱེན་གྱིས་དེ་ནས་སྙིང་ཁ་ལ་ཐུག་འགྲོ་དུས་དེ་ནས་ནག་ལམ་འཆར་ནས་ད་བརྒྱལ་འགྲོ་གི་ཡོད་རེད། འོ་ད་དེ་ལ་དེ་ནས་ད་ཤི་བ་ཟེར་འོ་དེ་རེད། ད་དེའི་ནང་ནས་ད་ཐ་མ་འདི་ད་སྐར་མ། འཆི་བའི་སྐོར་གྱི་ཉམས་ལེན་འདི་གལ་ཆེ་བ་འདྲ་པོ་བྱས་འདུག་ད་དེ་ནི་དུས་ཚོད་ཀྱིས་ད་ཆ་ཚང་ཞིག་ཡོང་ས་མ་རེད། ད་འཆི་བའི་སྐབས་ཀྱི་ཉམས་ལེན་ལ་དེ་ནི་སྔོན་འགྲོའི་ཉམས་ལེན་དང་དངོས་གཞིའི་ཉམས་ལེན་གཉིས་ཡོང་གི་ཡོད་པ་རེད། ད་དེ་ནི་སྔོན་འགྲོའི་ཉམས་ལེན་འདི་ད་ང་ཚོ་ད་ལྟ་ང་ཚོ་སྨན་ཞབས་པ་ཁ་ཤས་ང་གི་བརྗོད་བྱ་འདི་གལ་ཆེན་པོ་རེད་ཤག་ཟེར་ཁོ་རང་ཚོ་ལ་གལ་ཆེན་པོ་རེད་ཤག་གསུང་གི་འདུག་ད་གལ་ཆེ་ན་མ་ཆེ་ཆེ་མིན་གང་ཡིན་རུང།

མི་འདི་གྲོངས་ཚར་བའི་རྗེས་མ་གྲོངས་བར་དུ་སྤུན་ཀྱག་གང་ག་བུ་ཕྲུག་གང་ག་མཉམ་པོ་འདུག་གྲོངས་ཚར་བའི་རྗེས་ལ་ཅ་ལག་ཡག་པོ་བགོ་བཤའ་མ་བརྒྱབ་དེ་ནས་བཟུང་སྟེ་དེ་ནས་སྤུན་ཀྱག་ཡང་ཐུག་རྒྱག་རེས་ཤོར་ཐུག་འཕྲད་བྱས་ཏེ་མཚམས་བཞག་འགྲོ་གི་འདུག་དེ་དུས་ཕ་མ་རང་གིས་འགན་ཁུར་ནས་ཤི་བ་གྲོངས་གྲོངས་མཁན་ཁོ་རང་གི་སྔོན་ལ་ཡང་ཏག་ཏག་བཟོ་དགོས། གལ་སྲིད་རོགས་པ་བྱེད་དགོས་ཀྱི་ཡོད་ན་ཡང་དེ་ཚོ་ལ་དྲན་སྐུལ་བྱས་ཁྱོད་རང་གི་རྒྱུ་ཅ་ལག་ག་རེ་ཡོད་ན་དེ་ཚོ་དཔེ་མི་སྲིད། ཏག་ཏག་ཏག་ཏག་རེད་བ། ཨོ་དེ་འདྲ་བྱས་བགོ་བཤའ་རྒྱག་ཡ་འདི་གལ་ཆེན་པོ་རེད་ཤག་ད་ཞེན་པ་གཅོད་པ་ཟེར་ཡ་འདི་ནི་ཐུགས་མཁྱེན་གྱི་རེད་ད་རང་རང་སོ་སོ་གི་མི་ཚེ་འདིའི་ནང་ལོག་ལ་གཏམ་སྙན་གྲགས་ག་རེ་བུ་རྒྱུ་ནོར་གང་ཡོད་པ་དེ་ཚོ་ལ་ཞེན་པ་གཅོད་པའི་ཉམས་ལེན་དེ་ཚོ་གསུངས་རེད་བ་གཙོ་བོ་ཚེ་མི་ཚེ་མི་རྟག་ལ་ཚེ་མི་རྟག་དང་འབྲེལ་བའི་ཉམས་ལེན་དེ་ནི་བཤགས་པ་བྱས་པ་ཟེར་ཡ་འདི་ཡིན་གཅིག་མིན་གཅིག་ཆོས་ལུགས་ཀྱི་སྐད་ཆ་མ་རེད་འདིའི་ནང་ལ་ཨ་ནི། མི་ཁ་ཤས་ཀྱིས་ཤི་འགྲོ་དུས་ཨ་ང་གི་ཨ་མ་ལ་ད་ངས་དགོངས་དག་རྩ་བ་ནས་ལབ་མ་མྱོང་ཟེར་སེམས་ཁྲལ་བྱེད་འདུག་བ་ཆོས་ཁས་མི་ལེན་མཁན་དེ་ཚོ་ཡིན་འདུག་བ་དེ་ཚོ་ལ་ཡ་དགོངས་དག་ཅིག་ཞུ་ཡས་ཀྱི་གོ་སྒྲིག་བྱས་ནས་ཁྱོད་རང་ཐ་མ་སུ་ལ་དགོངས་དག་ལབ་དགོས་ཀྱི་ཡོད་སུ་ལ་སྐད་ཆ་སྙན་པོ་བཤད་དགོས་ཡོད་སུ་ཐུག་སྙིང་བྲོ་གི་འདུག་ཟེར་དེ་ཕར་སྐད་ཆ་དྲིས་ནས་ང་རང་ཚོ་གི་དེ་གོ་སྒྲིག་བྱས་ནས་ཕར་བྱེད་རྒྱུ་འདི་དཔེ་གལ་ཆེན་པོ་རེད་ཤག།

ཁག་མོ། མེ་ལོང་ལ་ལྟ་བ་བྱེད་ཀྱི་ཡོད་མ་རེད་ད་མེ་ལོང་ལ་ལྟ་ནས་མེ་ལོང་ཚོབ་ཆོད་བཏང་དགོས་དྲན་གྱི་ཡོད་རེད་དེ་འཁྲུལ་འདུག་འདུག་དེ་ཡིན་དུས་ད་ང་རང་སོ་སོས་ཀྱི་ཉམས་ལེན་ལ་གདེང་ཆ་ཡོད་ན་དེ་རེད་དེ་མེད་ན་ད་དེ་དུས་གྲོགས་བྱེད་ཡས་དེ་ཁོ་གསལ་བ་དབུ་བོ་ཚོ་ཡོད་དུས་ནས་ད་ག་དུས་ཡིན་ན་སོ་སོའི་མི་གཉེན་ཉེ་བ་ཅིག་དང་ལྷག་པར་དུ་བླ་མ་འདི་ཚོ་གི་དེ་ནས་ད་གནས་ལུགས་སྟོང་པ་ཉིད་ཀྱི་དོན་དག་ལ་འགྲེལ་བཤད་བརྒྱབ་ཡས་མདོར་ན་ང་རང་ཚོ་གི། མདོ་ཡི་ནང་ལོགས་སྒྱུ་མ་ཟིལ་པ་ཆུ་བུར་དང་རྨི་ལམ་གློག་དང་སྤྲིན་ལྟ་བུ་འདུས་བྱས་ཆོས་རྣམས་དེ་ལྟར་བལྟ། ཨོ་དེ། སྐར་མ་རབ་རིབ་མར་མེ་དང་སྒྱུ་མ་ཟིལ་པ་ཆུ་བུར་དང་རྨི་ལམ་གློག་དང་སྤྲིན་ལྟ་བུ་འདུས་བྱས་ཆོས་རྣམས་དེ་ལྟར་བལྟ། ཟེར་གི་དེའི་དོན་དག་འདི་གཡས་བསྐོར་གཡོན་བསྐོར་བརྒྱབ་བྱས་ནས་ད་ཁོ་ལ་འགྲེལ་བཤད་ག་བས་རེད། དངངས་སྐྲག་ལང་གི་ཡོད་ན་ཨོ་ད་ཁྱོད་མ་སྐྲག་ཁྱོད་ལྷོད་ལྷོད་དེ་ཨ་ང་ཚོ་དེ་ཁྱོད་ལག་པ་བཟུང་ཡོད་ཁྱོད་དེ་སྨན་ཁང་ལ་བསྡད་ལ་ཡོད་རེད། ཨེ་ཁྱོད་རང་དེ་ཚོ་འཁྲུལ་སྣང་རེད་ད་ཟེར་སྐད་ཆ་བཤད། འོ་སྐད་ཆ་ཁོ་གོ་བརྡ་འཕྲོད་པའི་ཐོག་ནས་བཤད་དེ་ནས་དེ་མ་ཡིན་ན་དེ་ནི་ང་རང་ཚོ་ད་གིན་བྱ་རྡོ་རིན་པོ་ཆེས་གསུངས་པ་ནང་བཞིན་རེད་དེ་ནི་ད་གསང་སྔགས་དང་རིག་སྔགས་དང་གཟུངས་སྔགས་དང་དེ་ནི་སྙིང་པོ་དང་ཕྱག་རྒྱ་དང་ཏིང་ངེ་འཛིན་དང་དེ་ནི་ལྷག་པར་དུ་དེ་ནི་རྟེན་འབྲེལ་བསླུ་བ་མེད་པའི་གི་བདེན་པ་དེ་ལས་ཀྱང་ལྷག་པར་དེ་ནི་བླ་མ་རང་ཉིད་ནད་པ་འདི་ལ་ཤ་ཚ་བ་དང་སྙིང་རྗེ་བའི་གི་བྱང་ཆུབ་སེམས་ཀྱི།

ཨ་ནི་དེ་མིན་གྱི་ཁྱེད་རྣམས་པ་དོ་སྣང་ཡོད་མཁན་ཡོད་ན་ང་ལ WeChat བརྒྱུད་ནས་འབྲེལ་བ་གནང་རོགས་གནང། ངའི་དུས་ཚོད་དུས་ཚོད་ཡོད་དུས་དེ་ཚོ་སྐོར་ལ་ང་རང་ཚོ་ཡིན་དང་ཡིན་རྣམ་པ་ཚོ་དོན་གཉེར་ཡོད་མཁན་ཡོད་ན་ངས་ཤེས་པ་འདི་རྣམ་པ་ཚོ་ལ་ཞུ་ཡས་འདུག་ཚོད་ཡིན། ཨ་ནི་ཐུགས་རྗེ་གནང། ཨ་ནི་ཚོགས་གཙོ་གཙོས་པའི་ལྷན་རྒྱས་ཚང་མ་ཐུགས་རྗེ་ཆེ། དྲི་བ་གཅིག་གཉིས་གཅིག་ན། དྲི་བ་གཅིག་གཉིས་གཅིག་གཏོང།

དཔེར་ན་ད་ལྟ་ང་ཚོ་རླུང། ད་ལྟ་ང་ཚོ་འབྱུང་བ་ཐིམ་ཚུལ་གྱི་སྐབས་སུ་རླུང་ལ་རླུང་ལྔ་ལ་གཅིག་སྒྲ་བཤད་རྒྱག་ས། དེ་སོང་ཙང་དཔེར་ན་ང་རང་ཚོ་གི། ད་ལྟ་རླུང་འདི་ད་ང་རང་ཚོ་མང་ཆེ་བ་ཅིག་ད་དེང་དུས་ཚན་རིག་དང་ང་ཚོ་ད་བོད་ཀྱི་ད་གསོ་བ་རིག་པ་ནང་ལ། རླུང་འདི་ང་ཚོ་གོ་བརྡ་ཡག་པོ་རྒྱག་ཐུབ་ཀྱི་མི་འདུག་བསམ་གྱི་འདུག་ར། རླུང་འདི་དཔེ་གཏིང་ཟབ་པོ་ཞིག་རེད་ད་ང་རང་ཚོའི་གསོ་བ་རིག་པ་ཚང་མ་འདི་ལ། ཁོ་ཉམས་ལེན་བྱེད་མཁན་ཚང་མ་གྱི་བསམ་བློ།

འདི་མཚན་ཉིད་དྲུག་ལྡན་འདི་རླུང་སྲོག་འཛིན་གྱེན་རྒྱུ་ཁྱབ་བྱེད་མེ་མཉམ་ཁོ་ཚོ་ཚང་མ་ལ་འདི་མཚན་ཉིད་དྲུག་ལྡན་ཚང་མ་ལ་གཅིག་འདྲ་བ་ཡོད་རེད་པས་འདི་མཚན་ཉིད་འགའ་ཤས་ལ་ད་མཚན་ཉིད་གསུམ་བྱེད་རོགས་འགའ་ཤས་ལ་ཚང་མ་བྱེད་དེ་འདྲའི་ཁྱད་པར་ཡོད་རེད་པས་འདི་ཚོ་རླུང་འདི་ཚོ་གི་ཨ་ནེ་བརྒྱུད་རིམ་དེ་ག་འདྲས་རེད་ཅེས་ནས་འདི་སྐོར་ལ་གསལ་བཤད་གནང།
ལགས་སོ་དེ། ད་ཐོག་མར་རླུང་གི་ངོས་འཛིན་བྱེད་ཡས་འདི་ད་དངོས་གནས་དྲང་གནས་ཀྱི་དེ་གནད་འགག་ཆེན་པོ་ཞེ་པོ་ཆགས་འདུག་བསམ་གྱི་འདུག་ད་ང་རང་གི་ད་དུས་རྒྱུན་རླུང་ངོས་འཛིན་བྱས་ཡོང་དུས་དེ་ནི་གདམས་ངག་གི་གཞུང་དེ་ནང་ལ་ཡ་ཨ་ནི་སེམས་ནི་རྟ་ཞོན་མཁན་གྱི་མི་ནང་བཞིན་རེད། དེ་ནི་རླུང་དེ་རྟ་ནང་བཞིན་རེད། དེ་པས་ག་རེ་ཟེར་དགོས་རེད་ད།

ད་ངོས་འཛིན་ང་རང་བསམ་བློ་འཁོར་སྟངས་དེ་རེད། ད་གཡོ་བ་བྱས་ཡོང་དུས་ད་སེམས་ནང་ལོགས་ལ་སེམས་འདི་ཕ་གི་ལ་ཡུལ་རིག་པའི་ཆ་ནས་སེམས། སེམས་འདི་གཡོ་བའི་ཆ་ནས་དེ་ནས་རླུང། ད་སེམས་འདི་ཉམས་ལེན་གྱི་ཐོག་ནས་ཡེ་ཤེས་ལ་ཡར་འགྱུར་ཡོང་དུས་ད་ཡེ་ཤེས་ཁོ་རང་ལའང་ཡུལ་རིག་པའི་ཆ་ནས་ཡེ་ཤེས་དེ་ནས་ཡུལ་ལ་གཡོ་བའི་ཆ་ནས་རླུང་ཟེར། ད་ང་ངོས་འཛིན་བྱེད་སྟངས་དེ་འདྲ་ཅིག་བྱེད་ཀྱི་ཡོད། ད་གཡོ་བ་གི་མཚན་ཉིད་འདི་དེ་ནི་རླུང་རགས་པ་ལྔ་ལའང་ཡོད་རེད་བ་ལ། དེ་ཕྱིའི་འབྱུང་བ་གི་རླུང་ལའང་འདུག་པ། དེ་ནི་ཕྲ་བའི་ཕྲ་བ་དང་ང་རང་ཚོ་གི་ང་རང་ཚོ་གི་རླུང་ངོས་འཛིན་ཡས་མདོར་ན་གཟུགས་སུ་རུང་བའི་གི་རླུང་ཡོད་རེད་བ། དེའི་ར་བ་ལས་བྲལ་བའི་གི་དེ་ནི་ཕྲ་བ། ད་སྔགས་དང་ད་སྨན་གཞུང་འདི་ཚོ་ནང་བཤད་རྒྱུ་གི་རླུང་དེ་ཡང་ད་གཡོ་བ་གི་རང་བཞིན་ཅན་ཅིག་ཡོད་པ་དེ་ཆགས་ཀྱི་འདུག་བསམ་གྱི་འདུག་དེ་གཅིག་བྱས། ད་རླུང་གི་མཚན་ཉིད་དྲུག་དང་སྦྱར་ནས་ཁྱེད་ཀྱིས་གསུངས་པ་རེད་བ། སྨན་གཞུང་ནང་གི་རླུང་གི་མཚན་ཉིད་དྲུག་གསུངས་པ་ནི་ངས་ཧྲོབ་ཧྲོབ་ཅིག་མཇལ་མྱོང་ཡོད་དེ་ད་ལྟ་རེ་རེ་བཞིན་དུ་དྲན་གྱི་མི་འདུག་དེའི་ཐོག་ལ་ངས་གསལ་བོ་ཐག་ཆོད་པོ་གང་ཡང་ཞུ་ཐུབ་ས་མ་རེད། ཨ་ནི། ཨོ་དེ་ག་རང་ཡིན་ལགས།
གཅིག་ཡོད་ན། ཨོ་རྒན་ལགས་ལ་ཉིན་མོ་བདེ་ལེགས་ཞུ་བ་ཡིན། ད་ལྟ་དྲི་བ་འདི་འབྱུང་བའི་ཐིམ་རིམ་སྐབས་ཀྱི་དྲི་བ་ཅིག་ཡིན། ད་ལྟ་སྤྱི་བཏང་ནས་གཞུང་ནང་ཡིན་ན་རེད་རྒན་ལགས་ཀྱིས་གསུངས་པ་གཞིར་བཞག་བྱས་པ་ཡིན་ནའི་འབྱུང་བའི་ཐིམ་རིམ་སྐབས་སུ་ཨ་ནི་ས་དེ་ཆུ་ལ་ཐིམ་ཆུ་དེ་མེ་ལ་ཐིམ་མེ་དེ་རླུང་ལ་ཐིམ་དུ་ཕྱིན་ནས་བང་རིམ་ཅིག་ཡོད་དོ། ད་ད་ལྟ་དེ། མེ་དེ་རླུང་ལ་ཐིམ་འགྲོ་དུས་བསམ་པ་ལ། ནི་འདི་གི་བར་ལ་དུས་ཡུན་ཅིག་ཡོད་རོ། དང་པོ་ས་དེ་ཆུ་ལ་ཐིམ་ཆུ་དེ་མེ་ལ་ཐིམ་མེ་དེ་རླུང་ལ་ཐིམ་དུས། ཨན་ད་རླུང་དེ་བྱས་ལ་ཡ་ད་མེ་དེ་རླུང་ལ་ཐིམ་ཚར་བའི་མཇུག་པོ་དེ་ལ། ཨན་ང་རང་གཟུགས་པོ་ནང་ལ་ནི་མེ་གི་ཁམས་དེ་ད། མེད་པ་འདྲ་བོ་བརྩི་དགོས་རོ་བརྩི་དགོས་རེད་པས་མ་རེད་མ་རེད་ཞོལ་ཅིག་བྱེད་རོ། ནི་ད་དྲི་བ་དངོས་གནས་དེ་ག་རེ་ཟེར་ན་གལ་སྲིད་འདི་མེད་པ་བརྩི་དགོས་ཀྱི་ཡོད་ན་འདི་སྔོན་ལ་ཡ་ངས་དུང་དཀར་བློ་བཟང་འཕྲིན་ལས་ཀ་ཞིག་དེ་རྩོམ་ཡིག་ཅིག་ཏུ་ཀློག་ཡོད་རོ།

ཆུ་ཁམས་རླུང་ལ་ཐིམ་པའི་ཚད་ག་རེ་རེད་ཟེར་ནས། ཚད་འདི་འདྲ་ཅིག་རེད་ཟེར་རྒྱུ་ངས་ཡང་མཇལ་མ་སོང་ད་ངས་དེ་ཞུ་ཐུབ་མི་འདུག་ཡིན་ནའང་ད་བསམ་བློ་བཏང་ཡོང་དུས་ང་ཚོ་འདིའི་རླུང་ཁམས་ནང་ལོགས་དཔེར་ན། འབྱུང་བ་གི་བྱེད་ལས་ཅིག་ཡོད་རེད་བ་ཁོ་རང་གི་འབྱུང་བ་རགས་པ་གི་བྱེད་ལས་འདི་དེ་ཉམས་ཡོང་དུས་དེ་ནས། ཆུ་ཁམས་རླུང་ལ་ཐིམ་པ་ཟེར་ཡ་འདྲ་བོ། དཔེར་ན་ཁྱབ་བྱེད་ཀྱི་རླུང་དེ་གཟུགས་པོ་ལ་རླུང་ཡོ་ར་ད་དུང་སེམས་ལ་དྲོད་འཁོར་ཡོང་དུས་རླུང་ཡོ་ར་བ། ཡིན་ནང་ཁྱབ་བྱེད་ཀྱི་རླུང་ཉམས་ཟེར་ཡོང་དུས་ཁྱབ་བྱེད་ཀྱི་སིར Blood Circulation བྱེད་ཡས་ཀྱི་ལས་ཀ་འདི་འགག་ཡོང་དུས། དེ་གར་གྱི་རླུང་དེའི་སྡེ་ཚན་གཅིག་ཡོ་ར་བ་དེ་འགག་པ་མ་གཏོགས་གཟུགས་པོ་ཡོངས་རྫོགས་ཀྱི་རླུང་འགག་ཟེར་ཏེ་གསུང་གི་ཡོད་ས་མ་རེད། དེ་དུས་ཁོ་རང་ས་ཁམས་ཀྱི་བྱེད་ལས་གཙོ་བོ་འདི་ཉམས་ཡོང་དུས་ས་ཁམས་ཆུ་ལ་ཐིམ་ཟེར་ཏེ་ཚད་དེ་བྱེད་ཀྱིན་འགྲོ་བསམ་པ་འདྲ་བོ་བྱེད།

གལ་ཆེན་པོ་རེད་བསམ་གྱི་འདུག་བྱས་ཙང་ད་རིན་པོ་ཆེ་གིས་འདུག་ཟེར་ད་ལྟ་ཞིབ་ཞིག་དྲག་པ་འདུག་ཟེར་གནང་སོང་ཨ་ནི་ད་དུང་དོགས་འདྲི་རེ་གནང་ན་རིན་པོ་ཆེ་ཉི་མ་གཉིས་ཞིག་བཞུགས་ཀྱི་རེད་དེའི་སྐབས་སུ་ཨ་ནི་བཀའ་འདྲི་གནང་ན་ཡག་པོ་འདུག་བསམ་གྱི་འདུག་ར་ད་ལྟ་ད་གོ་སྒྲིག་ཚོགས་ཆུང་ནས་རིན་པོ་ཆེ་ལ་འདུག་ཟེར་ད་ཐུགས་རྗེ་ལེགས་འབུལ་གྱི་ཨ་ནི་ཕྱག་རྟགས་ཅིག་འདུག་ཟེར་འབུལ་ཡས་ཡིན།